ཁུ་བསུ་བཟང་པོ་དང་ཁྲིད་བསྡུས་པའི་ད་རེབ་ཆོས་ལུགས་ཀྱི་ལས་རིམ་ནང་ལུགས་བྱེད་ཀ་ར་ལོ་ཅན་བོད་ལེགས་སོ་ཡུལ་སེར་ཞུ་ནས་ཨིན། ད་རེས་ཀྱི་ལས་རིམ་འདི་གི་ནང་ཞིང་ཆེན་ཕམ་བྷི་ཆ་དུ་བླ་མ་བསམ་མེད་ཀྱི་ལས་གཞོམ་བགྱིས་པས་བྱེད་ཀ་ར་གི་བདུད་བཟོད་མེད་ཀྱི་ཁ་རླབས་དང་ཁ་བདུད་བཟོད་མེད་ཀྱི་ཅོ་དང་བདུད་ཚུ་ཀ་ར་ཆེ་གི་སྦས་བསྡུས་པའི་ཡུལ་ད་རེས་དོ་རུ་ར་ང་བཅས་ཀྱི་ཁ་ཆེ་བ་ར་བཅས་ཀྱི་སྐོར་ལས་གདུམ་གྲ་གཅིག་ཞུ་ནས་ཨིན།

ངེད་ཀྱི་སློབ་དཔོན་ཚེ་འདི་རུ་ཕྱི་རྒྱལ་ང་བྱེད་ལུགས་རྣམས་སུ་མེད་ལས་གཞོན་པའི་སྦས་འདི་འོམ་ཨིན། དེའི་བེའུ་དག་ལུ་ང་བྱེད་མིག་འདི་ཙུག་གི་ཅེས་འདི་སུ་མེད་ཀྱི་ཐན་འདི་ཡོད་པུར་བྱེད་པའི་ཕྱིན་ང་བྱེད་ལུགས་ནས་འབྲུ་སིལ་སིལ་ཙིག་གི་ཉེ་ཅིག་ང་བྱེད་ལུགས་ཕུག་འདི་བེའུ་ཡོང། རི་རྩེ་ཁབ་ཙུ་ང་བྱེད་མནའ་མ་བསམ་མེད་ཀྱི་གྲུའི་བ་འདི་གི་བེའུ། མནའ་མ་བསམ་མེད་གྲུའི་བ།

ཅེས་བསྒུགས་ལུགས་ང་ཅག་གིས་འདི་ཟོ་མེད་ཀི། སྨན་འདི་ཚོ་ཟ་སྡིག་པའི་ང་ཅག་གྲྭ་ཟེ་ང་ཅག་འདི་ཟོ་མེད་ལ་ལན་ཐབས་འདི་མི། ང་ཅག་གིས་ཅེས་ད་འདི་ལ་ནག་ནག་གི། ག་ཅི་ག་ཅི་ནད་ཐོབ་པིན་ན་འདི་ང་ཅག་ག་གེ་མི་ཤི། ཤི་རུག་ར་ང་ཅག་གི་ཡག་ལི་དྲུང་ཚོགས་གི། དྲུང་ཚོགས་གི་ཅམ་ཅི་ཁོང་གི་ཤི་ད་རུ་དྲུང་ཚོགས་ཚེ་ལབ་ད་ལུ་ང་ཅག་གི་གནམ་ལྕོག་ག་ཧུད་མེད་གི་ནད་འདི་སོ་སོ་གི་དང། འདི་ལ་གནམ་ལྕོག་མེད་མིན་པ་ང་ཅག་མི་ལྟོས་གི་ནད་འདི་མི། Doctor སོ་སོ་གི་དང། འོ་ནི་ཅོར་ཅི་པེ་ར

འདི། ལུས་རྒྱུ་དུས་ཚོད་ལས་གཞོམ་བྱེད་པའི་ཧ་གོ་གསུམ་གྱི་དབང་དུ་སྟོབས་སྐྱོན་ཆ་ཆོད་ཀྱིས་ན། དེ་ལས་འདི་གིས་ནང་ཞིང། ང་ཅ་ར་གི། འབྲུག་རྒྱལ་ཁབ་ན་ར་བེ་རུ། ག་ཏེ་གི་རྒྱལ་ཁབ་དི་ན་ལུ་བི་ཡུལ་རུ་ར། འདི་ཚོའི་ག་ར་ལུ་བྲག་སོ་བ་ན་སེ་ཤུ་ནི་ཨིན། འདི་ལུ་བྲག་སོ་བ་ཅམ་ཆི་མ་གཏོགས་ཁོང་ལུ་གསོན་པའི་དུས་སུབ་ཀྱི་དབང་དུ་སྟོབས་ཁོང་ག་ར་ལུ་ན། འདི་རྨི་ལམ་འདི་ཡུལ་ཤུ་གི་ཚེ་ན་ཤུ་ནི་ཨ་མེན། ད་རེས་ཀྱི་ལས་རིམ་འདི། བྱེད་ཕམ་སྤུན་ཆ་འདི་ཚོས་ཀྱི། ལུ་ཀ་གི་ལེའུ་བརྒྱད་ཀྱི་ཨང་བཞི་བཅུ་ན་ལྷ་ཆེ་གེ་ཏཱ་དེ་ཇོ་བོ་དང་ལུ་གནའ་མ་སེ་མ་དགྲ་བོ་གཅིག་གི་ལུགས་ཆུ་ཆེ་གེ་ཧ་གོ་དེ་བའི་ཡུལ། དུས་སུ་མེད་ཀྱི། ང་ཅའི་ཕམ་པིན་ཆ་བྱ་རོ་ལྟོ་ཚ་གི་འདི་ཨ་ལུ་དུས་ཚོད་ནི་ཡན་ཅིན་པ་འདུ་སི་སི་བས་གོ་གི་དུས་སུ་མེད་ཀི་ག་ཏེ་ཇོ་དུ་ཡུལ་ག་ཁོ་གནའ་མ་སེ་མེད་ཀི་ཨ་གོ་བའི་ན་དེ་གི་བས་ཡན་ཅིན་པ་ཁོ་ཧོས་པི་ཏལ་ན་ལུ་ཁོ་གནའ་མ་སེ་མེད་ཀི་ད་ཁོ་ཤི་ནི་གི་ཉེན་ཁ་ཕོག་དེ་བའི་དུ།

སྐུ་དྲག་གི་སྒོ་ལས་བས་དམ་དཔལ་གྱི་ཐུགས་ཉིད་ཀྱི་སྒོ་ལས་བས་དམ་དཔལ་ཐུགས་ཉིད་སེམས་མ་ཤི་བུར་བྱོས་ཅིག་ང་ཅིག་གི་སེམས་ཀྱི་ནང་ན་ལ་ར་དོ་དོ་ཁ་ལྟེ་བའི་བུང་བཏགས་འདི་བསྡུ་བུ་འདི་ཚོའི་ཁ་ར་དམ་དཔལ་ཐུགས་ཉིད་ཀྱི་སྒོ་ལས་བས་ཡིན། ང་ཅིག་གི་བུང་བཏགས་འདི་ཡབ་ད་ལོ་འདིའི་ཐུགས་ཉིད་འདི་ཀུན་སྤྱོད་ཀྱི་ཆ་ལུགས་ར་འཇོག་གོ། ང་ཅིག་ཤི་འདི་བས་ང་ཅིག་ལུ་ག་ཅིག་བྱིན་མོ་མོ་ག་ཅིག་ཐོ་བས་བུ་དར་ན་བ་ས་འཛམ་གླིང་ན་འདུབ་ད་ང་ཅིག་ཤི་འདི་ཡ་སོབ་ད་ལུ་ཁུག་གི་རུས་ཏོག་ད་ཤ་ལྕམ་ཅིག་ང་ཆུལ་བྱུང་ཁུག་གི་ཐུགས་ཉིད་འདི

ཡུལ་ཤུལ་མ་ཞིག་ག་ལུ་ས་འཛམ་གླིང་ཅུན་ད་ཅུན་འདི་གི་བའི་དོ་རུ་ལུག་འདི་དོ་རུ་ཁོ་ཡ་ཇོ་གོབ་ཐེ་ཇོ་ད་ལུ་ཁོ་དང་མ་ར་ལ་ལེ་ཤོན་བེ་དི་བའི་ཇོ་ཡི་དང་མ་ར་ཁུ་གུ་ལུ་ན་མ་སེ་བོ་ཅབ་ཅི་མེ་ན་བོ་ཅབ་དེ་ང་ཅེ་གཟུ་ཁ་ལུ་ག་ཏེ་སོང་སོ་ན་དི་ཡོད་བུ་ཐར་ན་བ་དོ་དོ་ཨ་ཙི་ཙི་བྷ་ད་ཚུ་ཨ་ཙི་ར་ན་དི་བེ་དོ་ལུ་ང་ཅེ་གི་ཨ་ཡ་ཨ་ལ་ཨུ་ལུ་སེ་ང་ཅེ་ན་མ་སེ་མེ་ཀེ་ཅབ་ཡི་མེ་ན་ཨ་ནི་སུ་མེ་ང་ཅེ་ཅབ་དོ་སུ་མེ་དི་གང་ལུ་ཁུ་གུ་ལུ་ན་མ་སེ་མེ་གི་བོ་ག་ཏེམ་ཅི་ཁྲ་ཡི་ག་ང་ཅེ་ག་ར་གི་ཤི་མེ་ན།

ཁོང་ཕ་ཁ་ལབ་ཀ་སེན་བླ་མ་སུ་མི་ཕུད་དོ་ཅེ་མི་བུ་རུ་ཅི་བས་ཅིན་ཆེ་གི་མ་ཎི་བཏང་དེ་གི་བས་ཆུ་ཡ་མཐོ་རིས་ལུ་ལྷོད་ཀ་མ་པ་ལ་ར་ཐུ་མཐོ་རིས་ལུ་མི་ལྷོད་འདི་གསུམ་གྱི་ཉིན་སེ་མི་བྱམས་དང་སྤུན་སེམས་འདི་ཚུ་ང་ཅེ་གི་དཀོན་མཆོག་གི་སྲས་ཡེ་ཤུ་མ་ཤི་ཀ་ང་ཅེ་ཕམ་སྤུན་ཆ་གི་ན་ན་ལེ་ར་ཆེ་གི་སེམས་གི་ན་ན་ལེ་ར་ཁོ་དམ་པའི་གི